ཨོ་སི་ཀྲི་ལི་ཡའི་ཆབ་སྲིད་ཀྱི་འགོ་ཁྲིད་དང་རིག་གཞུང་ལྷན་འཛོམས་ཀྱི་ཚོགས་སྡེ་ཁག་གི་འགན་འཁུར་བ་རྣམས་ཀྱིས་ཉེ་ཆར་མེལ་སྦུན་དུ་གཡས་ཕྱོགས་ཆབ་སྲིད་ལྟ་བའི་སྣེ་ཁྲིད་འོག་སྤེལ་བའི་ངོ་རྒོལ་ལ་མཐའ་གཅིག་ཏུ་དགག་པ་བརྒྱབ་ཡོད་འདུག་དེ་ཡང་གཡས་ཕྱོགས་ལྟ་བ་ཅན་གྱི་ངོ་རྒོལ་བ་ཚོས་ལས་འགུལ་དེ་དག་སྤེལ་དགོས་དོན་དེ་མེལ་སྦུན་དུ་འཕྲད་བཞིན་པའི་ནག་ཉེས་དང་མི་རིགས་ཀྱི་གནད་དོན་ལ་ཐུག་ཡོད་ལུགས་བརྗོད་ཡོད་འདུག། ཨོ་སི་ཀྲི་ལི་ཡའི་སྲིད་བློན Scott Morrison ལགས་ཀྱིས་ངོ་རྒོལ་དེར་མཐའ་གཅིག་ཏུ་དགག་པ་ཡོད་པ་དང། དེ་ནི་མི་རིགས་དབྱེ་འབྱེད་ཀྱི་ངོ་རྒོལ་ཐབས་རྡུགས་ཤིག་ཡིན་པར་འགྲེལ་བརྗོད་གནང་ཡོད་འདུག་དེ་བཞིན་སྲིད་བློན Morrison ལགས་ཀྱིས་འབྲེལ་ཡོད་ཉེན་རྟོག་པ་རྣམས་ཀྱིས་ངོ་རྒོལ་བ་ཚོར་སྟངས་འཛིན་ནན་པོ་གནང་ཐུབ་པར་བསྔགས་བརྗོད་གནང་ཡོད་འདུག། དཔལ་འབྱོར་བློན་ཆེན Josh Frydenberg ལགས་ཀྱིས་ཀྱང་སྲིད་བློན Morrison མཆོག་གི་གསུང་བར་རྒྱབ་སྐྱོར་དང་ཁོང་གི་གསུང་དོན། Intolerance has no place in Australia ཨོ་སི་ཀྲི་ལི་ཡའི་ནང་མི་རིགས་དབྱེ་འབྱེད་མཁན་དང་གཞིས་སྤོ་བར་མི་དགའ་བའི་རྣམ་འགྱུར་སྟོན་མཁན་རྣམས་ལ་རྒྱབ་སྐྱོར་མེད། ངལ་རྩོལ་ཚོགས་པའི་འགོ་ཁྲིད Bill Shorten ལགས་ཀྱིས་ཀྱང་སྤྱི་ཚོགས་དྲ་རྒྱ Twitter བརྒྱུད་ཨོ་སི་ཀྲི་ལི་ཡའི་གྲངས་ཉུང་མི་རིགས་རྣམས་ལ་མི་དགའ་བའི་རྣམ་འགྱུར་སྟོན་པར་མཐའ་གཅིག་ཏུ་དགག་པ་ཡོད་ཅེས་སྤེལ་གནང་ཡོད་འདུག་ཨོ་སི་ཀྲི་ལི་ཡའི་ཇིའུ་མི་རིགས་འཛིན་སྐྱོང་ལྷན་ཁང་གིས་ངོ་རྒོལ་དེར་སྐྱོན་འཛུགས་བྱས་ཡོད་པ་དང་ལྷན་ཁང་དེའི་སྤྱི་ཁྱབ་འགན་འཛིན Peter Wertheim ལགས་ཀྱིས་ཚོགས་སྡེ་སུ་ཞིག་ལའང་གནད་དོན་གང་ཞིག་ཐེར་འདོན་བྱེད་པར་སྲང་ལམ་དུ་ནཱ་ཛི་འཇར་མི་ནིའི་གཞུང་གི་ལས་རྟགས་བཀོད་པར་རྩ་བ་ནས་འགྲིག་གི་མེད་སྐོར་འགྲེལ་བརྗོད་གནང་དོན། If there are problems or whatever problems there may be with མེལ་སྦུན་ན་འཕྲད་བཞིན་པའི་དཀའ་ངལ་རྣམས་སེལ་ཐབས་ཀྱི་ཚུལ་དུ་ནཱ་ཛི་འཇར་མི་ནིའི་གཞུང་གི་ལས་རྟགས་འགྲེམས་སྤེལ་བྱེད་པ་དང། ཧིད་ལཱར་གྱི་གུས་འདུད་ཞུ་བ་ལས་ཕན་ཐོགས་གང་ཡང་མེད། དེ་ལས་ལྡོག་སྟེ་མེལ་བུར་གྲོང་ཁྱེར་ནང་དཀའ་རྙོག་གང་འཕྲད་ཀྱང་དེ་འབྲེལ་ཡོད་གཞུང་གིས་ཐབས་ལམ་ཡོད་ཚད་བཏོན་ནས་སེལ་ཐབས་བྱེད་ཀྱི་རེད། དེ་མིན་ན་ཛི་གསར་མའི་རིང་ལུགས་དང་ནག་ཉེས་ཅན་གྱི་མི་འགའ་ཤས་ཀྱིས་དེར་མ་འཇོན་འཇོན་མདོག་གིས་ཐེ་ཇུས་བྱེད་དགོས་པ་ཞིག་མ་རེད། Australian Multicultural Foundation། ཏེ་ཨོསྟྲེ་ལི་ཡའི་རིག་གཞུང་སྣ་འཛོམས་རྩ་འཛུགས་ཚོགས་པས་ཀྱང་མི་རིགས་དབྱེ་འབྱེད་བྱེད་པའི་ངོ་རྒོལ་དེར་སྐྱོན་འཛུགས་གནང་ཡོད་འདུག་ཚོགས་པ་དེའི་འགན་འཛིན། Hass Dellal། ལགས་ཀྱིས་ཨོསྟྲེ་ལི་ཡའི་མི་མང་ཆེ་བས་མི་རིགས་དབྱེ་འབྱེད་དང་འཐེན་འཁྱེར་བྱེད་པར་ངོས་ལེན་མེད་ཅེས་གསུངས་ཡོད།

འོན་ཀྱང་ང་ཚོས་འདས་པའི་ལོ་རྒྱུས་བརྒྱུད་ལྟ་གྲུབ་དེ་ལས་ཉམས་མྱོང་དང་སློབ་གསོ་ལེན་ཚར་བ་རེད། དེར་བརྟེན་ང་ཚོ་ཚང་མས་ཕྱོགས་ལྷུང་གི་ལྟ་བ་དེ་ལྟ་བུར་འཐབ་འཛིང་བྱེད་དགོས་པ་ཡིན། ཐེངས་འདིའི་གཡས་ཤོག་ཚོགས་པའི་ལས་འགུལ་ལ་རྒོལ་ལན་སློག་ཆེད་མི་ག་ཤས་ཀྱིས་ཡང་ལས་འགུལ་སྤེལ་བ་མཐོང་དུས་ང་རང་གི་སེམས་ལ་དགའ་ཚོར་ཆེན་པོ་བྱུང། ལྕམ Phelps ལགས་ཀྱིས་ཨོ་སི་ཀྲི་ལི་ཡའི་སྲིད་བློན་དང་ཁ་གཏད་ཚོགས་པའི་ཚོགས་གཙོ་ལ་ངོ་རྒོལ་དེའི་ནང་མཉམ་ཞུགས་བྱེད་མཁན་གྱི Queensland མངའ་སྡེའི་རང་དབང་ཅན་གྱི་གྲོས་ཚོགས་འཐུས་མི Fraser Anning ལགས་ལ་སྐྱོན་བརྗོད་དྲག་པོ་བྱེད་པར་རེ་སྐུལ་ཞུས་ཡོད་འདུག་གྲོས་ཚོགས་འཐུས་མི Anning ལགས Queensland ནས Melbourne དུ་ཆེད་མངགས་ངོ་རྒོལ་དེར་བཅར་ཡོད་པ་མ་ཟད་དེའི་ནང་མཉམ་ཞུགས་བྱས་པའི་ཐོག་གཞིས་སྤོ་བ་རྣམས་ལ་གནོད་པའི་བཀའ་མོལ་ཡང་གནང་ཡོད་འདུག། ངལ་རྩོལ་ཆབ་སྲིད་ཚོགས་པའི་འགན་འཛིན་ངོ་ཚབ་ཀྲཱན་ཡཱ་ཕིལ་བེར་སེ་ལགས་ཀྱིས་གྲོས་ཚོགས་འཐུས་མི་ཨན་ནིང་ལགས་ངོ་རྒོལ་དེར་བཅར་ཡོད་པ་དེ་སྐྱུག་བྲོ་བའི་གནས་ཚུལ་ཞིག་རེད་ཅེས་གསུངས་ཡོད། དེ་བཞིན་ལྗང་ཁུ་ཚོགས་པའི་གྲོས་ཚོགས་འཐུས་མི་སཱ་རཱ་ཧན་སན་ཡཱང་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་གཞུང་གི་ངོས་ནས་གྲོས་ཚོགས་འཐུས་མི་ཨན་ནིང་ལགས་ཀྱི་འོས་རྩིས་མེད་གཏོང་དགོས་ཞེས་ཁོང་མོས་གསུངས་དོན། ངའི་རེ་བ་ལ་ཨོ་སི་ཀྲི་ལི་ཡའི་གཞུང་གིས་ང་ཚོའི་རྒྱལ་ཁབ་ཀྱི་ལངས་ཕྱོགས་བརྟན་པོ་བཟུང་ནས་གྲོས་ཚོགས་འཐུས་མི་ཨན་ནིང་ལགས་ཀྱི་འོས་རྩིས་མེད་གཏོང་བ་དང་ཡང་ན་ཁོང་གི་འོས་བླུགས་པ་དེ་འོས་གྲངས་སུ་མ་བརྩིས་པར་རེ་སྐུལ་ནན་པོ་ཞུ་རྒྱུ་ཡིན། ང་ཚོའི་གྲོས་ཚོགས་ཟླ་བ་རྗེས་མ་ཕྱིར་ལོག་བྱེད་སྐབས་གྲོས་ཚོགས་འཐུས་མི་དེ་ངེས་པར་དུ་ཆབ་སྲིད་ཚོགས་པ་ཡོངས་ནས་སྐྱོན་བརྗོད་དང་བཀག་སྡོམ་བྱེད་དགོས་པ་ཡིན། འོན་ཀྱང་གྲོས་ཚོགས་འཐུས་མི་ཧྥེ་སེར་ཨེན་ནིང་ལགས་ཀྱིས། Queensland ས་ཁུལ་ནང་ཡོད་པའི་འོས་བསྡུ་བ་རྣམས་ཀྱི་མགྲིན་ཚབ་བྱེད་དེ་ངོ་རྒོལ་དེར་གཞུང་འབྲེལ་དུ་བཅར་བ་ཡིན་པ་མ་ཟད Queensland ནས་མེལ་སྦོརན་བར་འགྲིམ་འགྲུལ་གྱི་འགྲོ་སོང་ཆ་ཚང་སྤྱི་པའི་དངུལ་ལས་སྒྲུབ་རྒྱུ་ཡིན་པ་འགྲེལ་བརྗོད་གནང་ཡོད། དེ་ཡང་ཁོང་གིས 3AW རླུང་འཕྲིན་ཁང་ལ་ཁོང་གཞུང་འབྲེལ་གྱི་ལས་དོན་ཐོག་ངོ་རྒོལ་དེར་མཉམ་ཞུགས་བྱས་ཡོད་པར་འགྲེལ་བརྗོད་གནང་བར།
ད་ལྟའི་ཆར་འགྲིམ་འགྲུལ་གྱི་འགྲོ་སོང་དེ་གཞུང་གི་དངུལ་རྩིས་ལས་བསྒྲུབས་པ་ཡིན་གལ་སྲིད་དེ་འགྲིག་གི་མེད་ན་ང་རང་སྒེར་གྱིས་འགྲོ་སོང་གཏོང་ཆོག་འོན་ཀྱང་ངས་གསལ་བཤད་བྱ་ཡག་ལ་ང་རང་གྲོས་ཚོགས་འཐུས་མི་ཞིག་ཡིན་པའི་ཆ་ནས་ལས་འགུལ་དེར་བཅར་བ་ཡིན། ཨོ་སི་ཀྲི་ལི་ཡའི་ཇིའུ་མི་རིགས་ཀྱི་འཛིན་སྐྱོང་ལྷན་ཚོགས་ཀྱི་འཐུས་མི། Peter Wertheim། ལགས་ཀྱིས། Queensland མངའ་སྡེའི་གྲོས་ཚོགས་འཐུས་མི་ཞིག་གིས་མི་དམངས་ཀྱི་ཁྲལ་བེད་སྤྱོད་བྱས་ནས་ངོ་རྒོལ་དེ་ལྟ་བུར་བཅར་བ་ཤེས་ན། ཁོང་ཚོར་བློ་ཕམ་ཡོང་ངེས་རེད་ཅེས་ཁོང་གིས་གསུངས་དོན། ངའི་རེ་བ་ལ་ཨོ་སི་ཀྲི་ལི་ཡའི་གཞུང་དང་ཁ་གཏད་ཚོགས་པ་དེ་མིན་ཆབ་སྲིད་ཚོགས་པ་ཆེ་ཁག་གིས་ཡོངས་བསྒྲགས་ཐོག་གྲོས་ཚོགས་འཐུས་མི་ཞིག་གིས་སྤྱི་དངུལ་བེད་སྤྱོད་བྱས་ནས་ཐབས་སྐྱོ་བའི་ངོ་རྒོལ་ལས་འགུལ་དེ་དག་སྤེལ་ཆེད་རྒྱབ་སྐྱོར་བྱས་པར་ངོས་ལེན་རྩ་བ་ནས་མ་གནང་བའི་རེ་བ་ཡོད། གྲོས་ཚོགས་འཐུས་མི Sarah Hanson-Young ལགས་ཀྱིས་ཀྱང་སྤྱོད་པ་དེ་རྩ་བ་ནས་ངོས་ལེན་མེད་ཚུལ་འགྲེལ་བརྗོད་གནང་བར།
ངས་བལྟས་ན།
ན་ཛི་རིང་ལུགས་ལ་རྒྱབ་སྐྱོར་ཆེད་སྤྱི་དངུལ་བེད་སྤྱོད་བཏང་བ་དེ་ནམ་ཡང་འགྲིག་གི་མེད། དེར་བརྟེན་གྲོས་ཚོགས་འཐུས་མི་ཨན་ནིང་ལགས་ཀྱིས་དངུལ་དེ་ངེས་པར་དུ་གང་མགྱོགས་ཕྱིར་སློག་བྱེད་དགོས། ཡང་སྐུ་ཞབས Peter Wertheim ལགས་ཀྱིས་ངོ་རྒོལ་དེ་དག་གི་རྐྱེན་པས་ན་ཛི་འཇར་མི་ནིའི་ཇིའུ་མི་རིགས་རྩ་གཏོར་གྱི་ཉེས་སྤྱོད་ལས་ཐར་བ་རྣམས་ལ་སེམས་ངལ་དང། ཕོག་ཐུག་བཟོས་ཉེན་ཡོད་པ་དང། དེ་བཞིན། སྔར Victoria མངའ་སྡེའི་ནང་ཇིའུ་མི་རིགས་ཀྱི་རྒན་གསོ་ཁང་ཞིག་གི་ཕྱིར། ན་ཛི་འཇར་མི་ནི་གཞུང་གི་ལས་རྟགས་དང་ཇིའུ་མི་རིགས་ལ་ཕོག་ཐུག་འགྲོ་བའི་ཚིག་ངན་བཀོད་པ་སོགས་ཀྱི་རྐྱེན་ངན་བྱུང་ཡོད་པ་དེའི་སྐོར་ཁོང་གིས་གསུངས་དོན། ལྷག་པར་དུ་རྒན་གསོ་ཁང་དེའི་ནང་ཇིའུ་མི་རིགས་མང་པོ་ཡོད། དེར་བརྟེན་རྐྱེན་ངན་དེ་ལྟ་བུ་བརྒྱུད་སྔར་མནར་གཅོད་དང་གདུག་རྩུབ་དྲག་པོ་མྱངས་མྱོང་མཁན་རྣམས་ལ་བསམ་ཤེས་སྤུ་ཙམ་མེད་པར་ཁོང་ཚོར་ཕོག་ཐུག་གཏོང་ཆེད་བསམ་བློ་ངན་པ་བཅངས་ཡོད་པ་གསལ་པོ་རེད། ས་བཀྲ་ནི་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།